འོ་འདུག་སེ་ཡིན་པ་རེད། སྣང་རུང་མ་དམིགས་པའི་གཏན་ཚིགས་ཡང་དག་ཆོས་ཅན་བྱས། གཞི་འགའ་ཞིག་ཏུ་རང་གི་དགག་བྱའི་ཆོས་མེད་པ་ཤེས་ཤིང་གོ་བར་བྱེད་པའི་འབྲས་བུ་ཅན་གྱི་གཏན་ཚིགས་ཡང་དག་ཡིན་ཏེ་སྨྲ་བ་པོའི་དད་པས་དམིགས་པའི་དགག་བྱའི་ཆོས་སུ་བརྟགས་པའི་དོན་དེ་ཡོད་ནའང་ཕྱི་རྒོལ་ལ་སྣང་དུ་རུང་བའི་བྱེ་བྲག་ལ་ལྟོས་ནས་རང་གི་དགག་བྱ་འགོག་པར་མ་དམིགས་པའི་ཚུལ་གསུམ་ཡིན་པའི་ཕྱིར། དམ་བཅས་ན་བེད་ཅིག་རེད། ག་རེ་འགོ། མེ་མེད་མཚན་མོའི་རྒྱ་མཚོ་ན་ཞུ་དུ་བ་མེད་དེ་མེ་མེད་པའི་ཕྱིར། འོ་མེ་མེད་པ་དེ་ཆོས་ཅན། རེད་པ་སྣང་རུང་མ་དམིགས་པའི་གཏན་ཚིགས་ཆོས་ཅན་ཟེར་དུས་ཙ་མེ་མེད་པ་དེ་ཆོས་ཅན། གཞི་འགའ་ཞིག་ཏུ་ཟེར་ན་གཞི་མེ་མེད་མཚན་མོའི་རྒྱ་མཚོའི་སྟེང་དུ། རང་གི་དགག་བྱའི་ཆོས། དུ་བ་མེད་པ་ཤེས་ཤིང་གོ་བར་བྱེད་པའི་འབྲས་བུ་ཅན་གྱི་གཏན་ཚིགས་ཡང་དག་ཡིན་ཏེ་སྨྲ་བའི་སྡེ་པས་མེད་པའི་དགག་བྱའི་ཆོས་སུ་བརྟགས་པའི་དོན་དུ་བ་ཀོ་ཡོད་ན། དུ་བ་བཞག་ནས་དུ་བ་ཀོ་ཡོད་ན། སྤྱིར་བཏང་ཕྱི་རྒོལ་གྱི་མངོན་སུམ་ལ་སྣང་དུ་རུང་བའི་བྱེ་བྲག་ལ་ལྟོས་ནས་རང་གི་དགག་བྱ་འགོག་པར་བྱེད་པའི་མ་དམིགས་པའི་ཚུལ་གསུམ་ཡིན་པའི་ཕྱིར།

རྒྱུ་དང་ཀོ་རྒྱུ་ར་ཅིལ་ཕྱིན་པར་རྒྱུ་ཡིན་མ་ད་ཅིས་ཅི་གཟིགས་ར་བ་དང་དེ་ལ་བརྟེན་ནས་སྐྱེས་དང་དེ་ལས་མ་སྐྱེས་ད་དེ་གཟིགས་དགོས་མེད་འགྲོ་འོ་འདུག་སེ། སྨྲ་བའི་འདི་པའི་དམིགས་པའི་དགག་བྱའི་ཆོས་སུ་བརྟགས་པའི་དོན་དེ་ཡོད་ན་ཕྱི་རྒོལ་གྱི་མངོན་སུམ་ལ་བྱེ་བྲག་ལ་ལྟོས་ནས་རང་གི་དགག་བྱ་འགོག་པའི་མ་དམིགས། ཚུལ་གསུམ་ཡིན་པའི་ཕྱིར་ཅེས་བྱེ་བྲག་ཅེས་པའང་སེམས་མ་དམིགས་པའི་རྟགས་ཡང་དག་ཐམས་ཅད་ལ་མ་རེད་ཅེས་གོ་བ་དེ་ཐམས་ཅད་ལ་མ་ཡིན་མ་ཡིན་ཏེ་མི་སྣང་མ་དམིགས་པའི་རྟགས་ལ་དེ་མ་དགོས་པའི་ཕྱིར།

ཡོད་པས་ཁྱབ་བ་དང་སེམས་ཅིའི་ཕྱིར་ཡོད་ན་སྐབས་ཀྱི་ཕྱི་རྒོལ་ལ་སྣང་དུ་རུང་མཁན། མ་རེད་མི་སྣང་མ་དམིགས་པའི་རྟགས་ལ་དགག་བྱའི་དོན་དེ་ངེས་པར་དུ་ཡོད་མཁན་ཅིག་དགོས་པ་ཡིན་པ་འདྲ། ཡོད་ན་ཡང་སྐབས་ཀྱི་ཕྱི་རྒོལ་གྱི་མངོན་སུམ་ལ་རྩ་བ་ཉིད་ནས་སྣང་དུ་མི་རུང་མཁན་ཅིག། ཨོ་ཧོ་འདུག་ཟེར་ནས་དེ་གཉིས་མི་སྣང་མ་དམིགས་པའི་རྟགས་དང་སྣང་རུང་མ་དམིགས་པའི་རྟགས་ཀྱི་མཚན་ཉིད་གོ་ན་དེ་ལ་མ་རེད་དེ་སྒྲུབ་ཀྱི་མ་དམིགས་པའི་རྟགས་ཡང་དག་གང་ཞིག་དགག་བྱའི་ཆོས་སུ་བརྟགས་པའི་དོན་དེ་ཕྱོགས་ཆོས་ཅན་དུ་སོང་བའི་གང་ཟག་གི་མངོན་སུམ་ལ་སྣང་དུ་རུང་བ། སྣང་རུང་གི་རྟགས་ཡང་དག་གི་མཚན་ཉིད་དགག་བྱའི་ཆོས་སུ་བརྟགས་པའི་དོན་དེ་ཀོ་ཕྱོགས་ཆོས་ཅན་དུ་སོང་བའི་གང་ཟག་གི་མངོན་སུམ་ལ་སྣང་དུ་ཚད་མ་ལ་བལྟ་རུ་མི་རུང་བ་དེ། དེ་ནི་མི་སྣང་མ་དམིགས་པའི་རྟགས་ཡང་དག་གི་མཚན་ཉིད་ད་ག་རང་བཞག་མ་རེད་མས། སྣང་རུང་མ་དམིགས་པའི་རྟགས་དང་སྣང་རུང་མ་མི་སྣང་མ་དམིགས་པའི་རྟགས་གཉིས་ལ་ཁྱད་པར་དགག་བྱའི་ཆོས་སུ་འདོད་པའི་དོན་དེ། སྐབས་ཀྱི་ཕྱི་རྒོལ་གྱི་ཚད་མ་མངོན་སུམ་ལ་སྣང་དུ་རུང་བ་དང་མི་རུང་བ་དེ་ཙམ་གྱི་ཁྱད་པར་བཞག་རེད་མ་གཏོགས་གཞན་གཅིག་པ་ཡིན་པ་རེད།

དགག་བྱའི་ཆོས་མེད་པ་སྒྲུབ་བྱེད་ཡིན་རང་རེད་དེ། འོ་མེད་པ་དེ་ཆོས་ཅན། འགོད་ཚུལ་གྱི་རྣམ་པ་བཞི་རེ་ཡོད་དེ། སྣང་རུང་མ་དམིགས་པའི་རྟགས་ཀྱི་དབྱེ་བ་དེ་ལ་བཞི་ཡོད། ག་རེ་རེད་ཟེར་ན། དགག་བྱའི་ཆོས་དང་ལྷན་ཅིག་མི་གནས་འགལ། དངོས་ཀྱི་འགལ་བ་ཅན་གཅིག་བྱས། དེའི་འབྲས་བུ་དངོས་ཀྱི་འགལ་བ་ཀོ། འབྲས་བུ་ཀོ་རྟགས་སུ་དམིགས་པ་རྟགས་སུ་བཀོད་པ་ཅན་གཅིག་བྱས། དགག་བྱའི་ཆོས་ཀྱི་རྒྱུ་དང། གཅིག་བྱས། ཁྱབ་མཉམ་པའི་ངོ་བོ་ཡོད་ནའང་ཟེར་ནས་བལྟར་རུང་བའི་བདག་ཉིད་དག་ནི་མ་གྲུབ་ཅིང། མ་དམིགས་པ་རྟགས་སུ་བཀོད་པ་རྣམ་པ་བཞི་ཡོད་པའི་ཕྱིར། དགག་བྱའི་ཆོས་ཀྱི་རྒྱུ་དང། དགག་བྱའི་ཆོས་ཀྱི་རྒྱུ་ཀོ་ཡོད་ན་བལྟར་རུང་བའི་བདག་ཉིད་དག་ནི་མ་གྲུབ་ཅིང་མ་དམིགས་པའི་རྟགས་གཅིག་བྱས། དགག་བྱའི་ཆོས་དེ་དང་ཁྱབ་མཉམ་པའི་ངོ་བོ་ཀོ་ཡོད་ན། སྐབས་ཀྱི་ཕྱི་རྒོལ་ལ་བལྟར་རུང་བའི་བདག་ཉིད་དག་ནི་མ་གྲུབ་པའི་མ་དམིགས་པའི་རྟགས་བཞི་ཡོད་པའི་ཕྱིར། ད་མདོར་བསྡུས་ན་ཁ་རལ་དུ་འགོད་པའི་འགོད་ཚུལ་གྱི་སྒོ་ནས་དབྱེ་ན།

རྒྱུ་ཡོད་ན་བལྟར་རུང་བའི་བདག་ཉིད་དག་ནི་མ་གྲུབ་པ་ཟེར་དུས་རྒྱུ་མ་དམིགས་པའི་རྟགས་དེ་ཡིན་པ་རེད། ཁྱབ་མཉམ་པའི་ངོ་བོ་ཡོད་ན་བལྟར་རུང་མ་རུང་ཟེར་བ་དེ་འོ་ཁྱབ་བྱེད་མ་དམིགས་པའི་རྟགས་དེ་ཡིན་པ་རེད་མ་དམིགས་པ་རྣམ་པ་བཞི་ཡོད་པའི་ཕྱིར། ཡང་ན་བལྟར་རུང་དགག་བྱའི་ཆོས་དང་སྦྱར་རོ་གསུང་བ་རེད་འདུག་སེ་རེད།